ཨོ་སི་ཀྲི་ལི་ཡའི་མཐའ་ཁུལ་དུ་གནས་སྤོས་ན་ཁང་གླ་འགྲོ་གྲོན་ཆུང་བ་དང། ལས་ཀའི་གོ་སྐབས་བཟང་བ། སྤྱི་ཚོགས་ཀྱི་འཚོ་བ་ཤུགས་ཆེན་སྤེལ་བ་སོགས་ཀྱི་དགེ་མཚན་ཆེན་པོ་ཡོད་པས་ཕྱི་མི་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡའི་མཐའ་ཁུལ་ཁག་ཏུ་གཞིས་ཆགས་པར་སྐུལ་འདེད་ཆེད་གཞུང་གི་ངོས་ནས་ཀྱང་ལས་གཞི་འདྲ་མིན་བསྐྲུན་བཞིན་ཡོད། མེ་ལི་སཱ་ཁཱ་བོ་ནེལ་ལགས་ཁོང་མོ་ལོ་བཅུའི་གོང་ལ་ལྷོ་ཨ་མི་རི་ཀའི་གྲོང་ཁྱེར་ཁོ་ལོམ་པི་ཡ་ནས་ཨོ་སི་ཀྲི་ལི་ཡར་གཞིས་སྤོས་ནས་ལོ་ཤས་རིང་མེལ་སྦོན་གྲོང་ཁྱེར་དུ་གནས་སྡོད་བྱས་པ་དང། དེ་རྗེས་ཁོང་མོའི་བཟའ་ཟླ་དང་མཉམ་དུ་མོ་ནིང་ཏོན་ཕེ་ནན་སུ་ལར་གནས་སྤོས་ཡོད་འདུག་ང་རང་གྲོང་ཁྱེར་གྱི་ཟང་ཟིང་དང་བྲེལ་འཚུབ་ལས་གཡོལ་ནས་མི་ཚེ་ཞི་ལྷོད་ཁུ་སིམ་ཞིག་སྐྱེལ་འདོད་བྱུང་བས། གྲོང་ཁྱེར་མེལ་སྦོན་ནས་མོ་ནིང་ཏོན་ཕེ་ནན་སུ་ལཱ་ལ་གནས་སྤོ་བ་ཡིན། དེ་མ་ཟད་ཁོང་མོས་གྲོང་ཁྱེར་མེལ་སྦོན་དུ་ཁང་པ་ཉོ་ཐུབ་ཀྱི་མེད་པས་མོ་ནིང་ཏོན་ཕེ་ནན་སུ་ལཱ་ལ་སྤོས་ནས་དེར་ཁང་པ་ཡང་ཉོས་ཡོད་འདུག། Regional Australia Institute། ཨོ་སི་ཀྲི་ལི་ཡའི་མཐའ་ཁུལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན། Jack Archer། ལགས་ཀྱིས་མཐའ་ཁུལ་དེ་དག་ནང་ཁང་གླ་འགྲོ་གྲོན་ཆུང་བ་མ་ཟད། ལས་ཀའི་གོ་སྐབས་ཀྱང་ཡག་པོ་ཡོད་པས་མི་མང་པོ་དེར་སྤོས་སྡོད་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། ངའི་བསམ་ཚུལ་ལ་ཨོ་སི་ཀྲི་ལི་ཡའི་མཐའ་ཁུལ་ཁག་ནང་ཕྱི་མི་གཞིས་སྤོ་བ་ཚོར་གོ་སྐབས་མང་པོ་རེད། མཐའ་ཁུལ་ནང་ལས་ཀ་འདྲ་མིན་གྱི་གོ་སྐབས་ཡོད་དཔེར་ན་ཕྱི་མི་གཞིས་སྤོ་བ་རྣམས་ལ་ཉམས་མྱོང་གང་ཡང་མེད་ཀྱང་ཞིང་ལས་དང་བཟོ་ལས་སོགས་ཀྱི་ལས་ཀ་དགོས་མཁོ་ཆེན་པོ་ཡོད། ཡང་ཇེག་ལགས་ཀྱིས་མཐའ་ཁུལ་ཁག་གི་མི་ཚོགས་ནང་རང་ཉིད་མཉམ་ཞུགས་བྱེད་པར་ལས་སླ་པོ་ཡོད་ཞེས་ཁོང་གིས་གསུངས་དོན། མཐའ་ཁུལ་དེ་ཚོའི་ནང་གནས་སྡོད་བྱེད་མཁན་ཚོས་དེར་མི་གསར་པ་སླེབས་མཁན་དེ་དག་ལ་དགའ་བོའི་ངང་ཕེབས་བསུ་ཞུ་བ་དང། ཁོང་ཚོའི་ཕྲུ་གུ་རྣམས་ཀྱང་སློབ་གྲྭར་བསྐྱོད་རྒྱུ་སོགས་ཀྱི་རྒྱབ་སྐྱོར་ཤུགས་ཆེན་གནང་གི་རེད། ངའི་བསམ་ཚུལ་ལ། མཐའ་ཁུལ་དེ་ཚོའི་ནང་གནས་སྤོ་བ་ཚོས་ཨོསྟྲེ་ལི་ཡའི་མི་དང་དངོས་སུ་འབྲེལ་བ་དམ་ཟབ་ཆགས་ཏེ། ཨོསྟྲེ་ལི་ཡའི་སྤྱི་ཚོགས་ནང་ཁ་ཞེ་གཉིས་མེད་ཀྱིས་མཉམ་ཞུགས་བྱེད་ཐུབ་པའི་གོ་སྐབས་བཟང་པོ་ཞིག་ཡོད། གང་ཡིན་ཟེར་ན། ཕྱི་མི་གཞིས་སྤོ་བ་མང་པོས་ཁོང་རྣམས་གྲོང་ཁྱེར་ཆེན་པོ་ཁག་ནང་གནས་སྡོད་བྱེད་སྐབས། ས་ཁུལ་དེ་དག་ནང་ཕྱི་མི་གཞིས་སྤོ་བའི་མི་ཚོགས་མང་དྲགས་ནས་ཨོསྟྲེ་ལི་ཡ་རང་གི་སྤྱི་ཚོགས་དང་འབྲེལ་བ་ཡོང་གི་མི་འདུག་ཟེར་གྱི་འདུག། དེ་འདྲ་སོང་ཙང་མཐའ་ཁུལ་ཁག་ཏུ་ཁྱེད་རྣམས་ལ་གོ་སྐབས་དེ་ངེས་པར་དུ་ཐོབ་ངེས་རེད། Settlement Council of Australia ཨོ་སི་ཀྲི་ལི་ཡའི་གཞིས་ཆགས་ལྷན་ཁང་གི་སྤྱི་ཁྱབ་འགན་འཛིན Nick Tebbey ལགས་ཀྱིས་ཀྱང་མཐའ་ཁུལ་དུ་སྤྱི་ཚོགས་ཀྱི་འཚོ་བ་ཤུགས་ཆེན་པོ་ཡོད་པ་དངོས་ཡོད་གནས་ཚུལ་རེད་ཅེས་ཁོང་གིས་གསུངས་དོན། ཕྱི་མི་གཞིས་སྤོ་བ་མང་པོ་ཞིག་ལ་ཨོ་སི་ཀྲི་ལི་ཡར་མ་སླེབས་གོང་རང་ཉིད་ཀྱི་ལུང་པའི་ནང་འཚོ་ཐབས་འདྲ་མིན་ཡོད་པས་འགའ་ཤས་གྲོང་ཁྱེར་ནང་བྲེལ་འཚུབ་ངང་གནས་འདོད་མེད། ཁོང་ཚོ་གྲོང་ཁྱེར་ལས་རྒྱང་རིང་བའི་ས་ཁུལ་དུ་ཁ་ཁུ་སིམ་པོ་དང་ལྷོད་པོ། མི་ཕན་ཚུན་འབྲེལ་བ་བཟང་པོ་ཡོད་སར་གནས་འདོད་ཡོད་པས་མཐའ་ཁུལ་ཁག་ཏུ་གནས་སྤོས་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་མཐའ་ཁུལ་ནང་གནས་སྡོད་བྱེད་པར་ཁེ་ཕན་ཆེན་པོ་ཡོད་ཀྱང། ནིག་ལགས་ཀྱིས་གཞིས་སྤོ་བ་རྣམས་ལ་ས་ཁུལ་དེ་དག་ནང་ཐོག་མར་སླེབས་སྐབས་ཞབས་ཞུའི་མཐུན་རྐྱེན་ཆ་ཚང་བ་མེད་པའི་རྐྱེན་གྱིས་གྲོང་ཁྱེར་ནང་གནས་སྡོད་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། མཐའ་ཁུལ་ཁག་ཏུ་འགོག་རྐྱེན་ཆེ་ཤོས་དེ་ནི། འཛུགས་སྐྲུན་དང་ཞབས་ཞུའི་མཐུན་རྐྱེན་རྣམས་གཞིས་སྤོ་བའི་དགོས་མཁོ་ལྟར་མཁོ་སྤྲོད་བྱེད་ཐུབ་ཀྱི་མེད། དེའི་རྐྱེན་གྱིས་གཞིས་སྤོ་བ་མང་དག་ཅིག་སྐྱབས་བཅོལ་བ་ཡིན་པ་དང། ཁོང་ཚོར་རོགས་སྐྱོར་མཐུན་སྦྱོར་འདྲ་མིན་དགོས་མཁོ་ཡོད་པའི་གྲོང་ཁྱེར་ཁག་ནང་གནས་སྡོད་བྱེད་ཀྱི་ཡོད། མཚམས་རེ་མཐའ་ཁུལ་ལ་སྤོ་དུས་རང་ཉིད་ཀྱི་སྐད་རིགས་དང་མི་རིགས་གཅིག་པ་ཡིན་པའི་མི་ཚོགས་རྣམས་ལས་ཐག་རིང་འགྲོ་དགོས་པ་ཡོང་སྲིད་འོན་ཀྱང་དུས་རྟག་ཏུ་དེ་ལྟར་མིན་པ་གསལ་པོ་རེད། གང་ཡིན་ཟེར་ན་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་གཞིས་སྤོ་བ་རྣམས་མཐའ་ཁུལ་ཁག་ཏུ་གནས་སྤོ་བར་མཐུན་རྐྱེན་དང་ལས་གཞི་འདྲ་མིན་བསྐྲུན་བཞིན་ཡོད། Nick Tebbey ལགས་ཀྱིས New South Wales མངའ་སྡེའི་མིང་གུ་ལ་མཐའ་ཁུལ་དུ་ཨ་ཕི་རི་ཀའི་སྐྱབས་བཅོལ་བ་རྣམས་གཞིས་ཆགས་ཡོད་པར་དཔེ་མཚོན་འགྲེལ་བརྗོད་གནང་བར། མིང་གུ་ལ་གྲོང་སྡེའི་ནང་མི་ཕོན་ཆེན་པོ་ཞིག་གྲོང་ཁྱེར་དུ་གནས་སྤོས་བྱེད་པའི་རྐྱེན། མཐའ་ཁུལ་དེའི་ནང་མི་ཇེ་ཉུང་དུ་འགྲོ་དུས་གཞིས་སྤོ་བ་རྣམས་ལ་དགོས་མཁོ་ཡོད་པའི་ཞབས་ཞུའི་མཐུན་རྐྱེན་རྣམས་བསྐྲུན་ནས་ཁོ་ཚོ་དེར་གནས་སྤོ་བར་རོགས་སྐྱོར་བྱས་པ་རེད། Jack Archer ལགས་ཀྱིས་ཀྱང Victoria མངའ་སྡེའི་གྲོང་སྡེ། Pyramid Hill། ནང་དུ་འཚོ་གནས་བྱེད་བཞིན་པའི Filipino སྤྱི་ཚོགས་ཀྱི་དཔེ་མཚོན་འགྲེལ་བརྗོད་གནང་བར། ཕྱི་མི་གཞིས་སྤོ་བ་རྣམས་ཀྱིས་མཐའ་ཁུལ་ཁག་ཏུ་ལས་ཀའི་གོ་སྐབས་བླངས་ནས་མཐའ་ཁུལ་དེ་དག་གི་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་གོང་འཕེལ་ལ་རོགས་འདེགས་གནང་བཞིན་ཡོད། མེ་ལི་ས་ལགས་ཀྱིས་ཁོང་མོའི་ནང་མི Mornington Peninsula ལ་གནས་སྤོ་བར་ལས་སླ་པོ་མ་བྱུང་ཞེས་གསུངས། འོན་ཀྱང། ད་ཆ་ས་ཁུལ་དེ་ཁོང་མོའི་ཁྱིམ་ཡིན་པ་མ་ཟད། ཁོང་མོས་མཚོའི་མཐར་ཁང་པ་ཞིག་ཀྱང་ཉོས་ཡོད། དེ་མ་ཟད་མོ་རང་ཉེ་འཁོར་དུ་ཡོད་པའི་ལྡུམ་རའི་བརྙན་དེབ་ལས་ཁུངས་ཤིག་ཏུ་ལས་ཀ་བྱེད་བཞིན་ཡོད་འདུག། ལོ་བཅུའི་གོང་ལ་ང་རང་ཐོག་མར་ཨོ་སྟྲེ་ལི་ཡར་གཞིས་སྤོས་སྐབས། ལས་ཀ་འཚོལ་རྒྱུ་དང་གྲོགས་པོ་གྲོགས་མོ་སྒྲིག་རྒྱུ་སོགས་ཀྱི་སེམས་ངལ་མང་པོ་བྱུང། དེའི་སྟེང་སླར་ཡང Mornington Peninsula ལ་གནས་སྤོས་སྐབས། དཀའ་ངལ་ཆེ་ཆུང་འདྲ་མིན་འཕྲད་བྱུང། འོན་ཀྱང། དཀའ་ངལ་དེ་དག་ལ་གདོང་ལེན་བྱེད་ཐུབ་པ་བྱུང་བས་ས་གནས་དེར་གཏན་འཇགས་ཐུབ་པར་དུས་ཡུན་མང་པོ་རང་འགོར་མ་སོང། ད་ཆ་ངས་དབྱིན་སྐད་ཤེས་ཀྱི་ཡོད་པར་བརྟེན་ལས་ཀ་འཚོལ་རྒྱུ་དང་མི་གཞན་ལ་འབྲེལ་བ་བཟོ་རྒྱུ་ལ་དཀའ་ངལ་མི་འདུག་གལ་སྲིད་ཁྱེད་རང་ཨོ་སྟྲེ་ལི་ཡའི་མཐའ་ཁུལ་ཞིག་ཏུ་གནས་སྤོ་བར་འདོད་པ་ཡོད་ན། ཁྱེད་ཀྱིས་དང་ཐོག་ས་གནས་དེའི་སྐོར་རང་ཉིད་ངོས་ནས་དཔྱད་ཞིབ་མཐིལ་ཕྱིན་པ་བྱེད་དགོས། ས་གནས་དེའི་འཛིན་སྐྱོང་ལས་ཁུངས་ལ་ཐད་ཀར་འབྲེལ་བ་གནང་ནས་ལས་ཀའི་གོ་སྐབས་དང་སྤྱི་ཚོགས་ཞབས་ཞུ་སོགས་ཀྱི་མཐུན་སྦྱོར་གང་འདྲ་ཡོད་མེད་དྲི་དགོས་ངེས་རེད། Jack ལགས་ཀྱིས་མཐའ་མའི་ཐག་གཅོད་མ་བྱས་གོང་ས་གནས་དེར་དངོས་སུ་ཐེངས་གཅིག་འགྲོ་ཐུབ་ན་ལེགས་ཞེས་ཁོང་གིས་འགྲེལ་བརྗོད་གནང་བར། དང་ཐོག་ཁྱེད་ཀྱིས་གནས་སྤོ་འོས་པའི་མཐའ་ཁུལ་འགའ་ཤས་ཀྱི་མིང་གདམ་གསེས་བྱས་ནས། རང་ཉིད་ཀྱི་ངོ་ཤེས་རྣམས་ལ་ཡར་མར་སྐད་ཆ་དྲིས། དེ་རྗེས་ས་གནས་སོ་སོའི་འབྲེལ་ཡོད་ཚོགས་སྡེ་ཁག་ལ་ཐད་ཀར་འབྲེལ་བ་བྱས་ན། མཐར་ས་གནས་དེར་རང་ཉིད་དངོས་སུ་བཅར་ནས། དེར་གནས་སྡོད་བྱེད་མཁན་རྣམས་ལའང་ཐད་ཀར་ཁོང་ཚོའི་མྱོང་ཚོར་བཀའ་འདྲི་གནང་ན་ལེགས། མཐའ་མའི་ཐག་གཅོད་མ་བྱས་གོང་ལ་ཁ་ཡོད་ལག་ཡོད་ཀྱིས་ས་གནས་དེའི་སྐོར་ཞིབ་ཕྲ་དང་དེའི་ནང་ལས་ཀའི་གོ་སྐབས། སྤྱི་བཏང་གི་ཁོར་ཡུག་སོགས་གང་འདྲ་ཡོད་མེད་སྐོར་ཤེས་རྟོགས་བྱེད་རྒྱུ་གལ་ཆེ། ཁྱོན་ཡོངས་ཀྱི་གནས་ཚུལ་ཆ་ཚང་ཤེས་པའི་ཐོག་འགྱོད་པ་མེད་པའི་ཐག་གཅོད་བྱས་ན་རང་ཉིད་ལ་དགེ་ཕན་ཡོད། གལ་སྲིད་ཁྱེད་རང་ཨོ་སྟྲེ་ལི་ཡའི་མཐའ་ཁུལ་དུ་སྤོ་འདོད་ཡོད་ན་ཁྱེད་ཀྱིས། Regional Australia Institute། ཨོ་སྟྲེ་ལི་ཡའི་མཐའ་ཁུལ་ལྷན་ཚོགས་ཀྱི་དྲ་ཚིགས། regionalaustralia.org.au ཐོག་བསྐྱོད་ནས་ས་གནས་འདྲ་མིན་བར་དཔལ་འབྱོར་ཡར་རྒྱས་དང་གནས་སྟངས་སོགས་བསྡུར་ནས་དཔྱད་ཞིབ་བྱེད་ཆོག། གཤམ་ལ་ལེ་ཚན་དེ་དང་བསྟུན་ནས New South Wales མངའ་སྡེའི Campbelltown མཐའ་ཁུལ་དུ་གནས་སྡོད་མཁན་ཀརྨ་ལགས་སུ་ཁོང་གི་མྱོང་ཚོར་སྐོར་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཀརྨ་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ནང་མི་དང་ལྷན་དུ་ཨོ་སྟྲེ་ལི་ཡར་སླེབས་རྗེས་ལོ་བཞིའི་རིང Dee Why ནང་གནས་སྡོད་བྱས་ཡོད་འདུག་འདི་ལོའི་ཟླ་བ་བདུན་པའི་ནང་ཁོང་དང་ནང་མི་ལྷན་དུ Campbelltown མཐའ་ཁུལ་དུ་གནས་སྤོ་བ་རེད་འདུག་ཀ་མ་ལ་ནི་ཁྱེད་རང་དང་ནང་མི་དང་མཉམ་དུ་གཅིག་ཨོ་སི་ཀྲི་ལི་ཡ་ལ་གླས་གནས་བྱས་ནས་བྲིས་བའི་ས་ཁུལ་ལ་ནི་བཞུགས་འདུག་ཡིན་ནས་ད་ནི་ཇག་ཐང་དང་ཁྱམས་པོ་སྤྲང་ལ་སྤོད་འདུག་ནི་འདི་སྤོད་དགོས་ཡ་གི་ནི་རྒྱུ་མཚན་གཙོ་བོ་ག་རེ་ཡིན་ན། ཁྱམས་པོ་སྤྲང་ལ་སྤོད་དགོས་ཡ་སྤྱི་བཏང་གི་གནད་འགག་ཆེ་ཤོས་ནི་དེ་ཁུངས་པ་ཁོང་ལ་ཐོག་དྲག་བྲིས་བ་ཡིན་ལ་ཁོང་ལ་ཐོག་པར་བ་ཁོང་ལ། ད་ཁོང་ལ་བདེ་དགོས་ན་ཁོང་ལ་མཐོང་པོ་བྱེད། ཡང་ན་ཁོང་པ་ཉོ་དགོས་ན་ཁོང་པ་སྐོང་ཆེན་པོ་བྱེད། ཅེས་དེ་བྱས་ནས་ད་བུད། དེ་འདྲའི་དེ་ལ་འདྲ་བ་ཅི་རེད། བྱེད་སྟངས་ཀྱི། དང་པོ་ལྟ་ས་དང་ག་བ་ག་ས། ད་ལྟ་ཧོང་སྦི་ཡོན་དང་དེ་ནས་ཡ་སཱན་ཏྲ་ཁོ་སི་དང་ནེའུ་ཁ་སལ་དང། ནི་ཀོ་སི་ཕོར།

ཐག་ཉེ་པོ་རེད་ཤག་ཨ་ནི bus དང་དེ་འདྲའི་ཡ་མ་འགྲོ་རྒྱུ་བདེ་བོ། བྱས་བྱས་ནི་དཀའ་ངལ་འཕྲད་མ་སོང་ཡག་པོ་འདུག། ལགས་སོ་ཨ་ནི་ད་ད་ལྟ་ས་ཆ་སྤོ་དུས་ཙམ་པ་ས་ཆ་གཅིག་ལ་མགོ་འཐོམ་ནས་མ་བསྡད་བ་བྱས་ཨ་ནི། ས་ཆ་འདྲ་མི་འདྲ་གཞན་པ་ད་ལྟ་ཀརྨ་ལགས་རང་གིས་གནང་བ་ནང་བཞིན་གྱི་ས་ཆ་འདྲ་མི་འདྲ་ཅིག་ཡ་འཚོལ་ཡ་རེད་མ་འཚོལ་ཡ་རེད་མི་ལ་སྐད་ཆ་དྲི་ཡ་རེད་ཅིག་ས་ཆ་དེ་ལ་མཐུན་རྐྱེན་གང་འདྲས་དེ་སློབ་གྲྭའི་མཐུན་རྐྱེན་གང་འདྲས་དེ་ཨ་ནི་ཡ་མ་འགྲོ་བདེ་བོ་དེ་དེ་འདྲས་ཚང་མ་ལྟ་ཡ་དེ་གལ་ཆེ་ལོས་རེད་བསམ་གྱི་འདུག། ངས་བྱས་ན་དེ་གལ་ཆེན་པོ་རེད་བསམ་འདུག་ཡ་མ་བལྟས་བྱས་སོ་སོ་ལས་ཀ་ཡིན་ན་རེད་སོ་སོ་ད་ག་བ་བསྡད་པ་ན་སྡོད་ས་གི་ས་ཆ་དེ་ལ་ཡང་དེ་སོ་སོ་སེམས་པ་ཆགས་མ་ཆགས་གནས་ཚུལ་ད་ས་ཆ་བལྟས་བྱས་ཨ་ནི་སོ་སོ་ཅིག་སྣང་བ་འགྲོ་ན་དེ་ལ་བསྡད་པ་ན་ན་མ་འོངས་པར་ག་རེ་ཡིན་ན་དགའ་གི་རེད་པ་ནི་སློབ་གྲྭ་སྤྱི་དང་སོ་སོ་སྤུ་གུ་ཡོད་རྒྱུ་ཡིན་ན་སྤུ་གུ་མ་འོངས་པར་སློབ་གྲྭ་འགྲོ་ས་དེ་ཚོ་བལྟ་དགོས་ཡ་གལ་ཆེན་པོ་རེད་བསམ་འདུག།